ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་ཀློག་ལེ་ཚན་གྱི་ནང་དུ་རྩོམ་པ་པོ་མང་གྲགས་ཅན Franz Kafka ཡིས་བརྩམས་པའི་མཁར་རྫོང་ཅེས་པའི་དབྱིན་ཡིག་གི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་པདྨ་རྡོ་རྗེ་ལགས་དང་མཉམ་དུ་བགྲོ་གླེང་བྱ་རྒྱུ་ཡིན། དེ་ནས་ད་རྒན་པདྨ་རྡོ་རྗེ་ལགས་ང་གཉིས་ཀྱི་དེ་རིང་གི། ད་བརྗོད་བྱ་ཡིན་ན། མཁར་རྫོང་ཟེར་གོ་ནོ་གི། ད་ལྟ་གི་བརྩམས་སྒྲུང་གི་དེབ་འདི་རེད་འདི་འདི། ད་ཁྱེད་རང་གི་སྔོན་ན་མཁར་རྫོང་ཅེས་ཡག་གི་དེབ་འདི་ལ་ཐོག་མར་ད་དོ་སྣང་ཅི་ལྟར་བྱུང་སོང། ཨེ་རེད། ད་དཀོན་མཆོག་ལགས་ད་ང་རང་ཚོ་སློབ་གྲྭ་འགྲོ་བའི་སྐབས་ཡིན་ན་འདྲ་གི། ཡང་གཅིག་སྤུ་གུ་སོ་སོའི་སློབ་གྲྭ་འགྲོ་དུས་ཡང་ཁོང་ཚོས། ཀློག་དགོས་ཡག་གི་དེབ་ཀྱི་ནང་ན་ད།

རྩོམ་པ་པོ Franz Kafka ཁོ་རང་སྐུ་འཁྲུངས་ས་དང་དང། ལོ་མང་པོ་བསྡད་ས་དང་སྤྲོ་དགའ་བརྩམས་ཆོས་མང་པོ་བརྩམས་ས་གི་ས་ཆ་དེ་གྲོང་ཁྱེར Prague ཡིན་ཙང Prague ནང་ན་ཡང་ཁོ་རང་ལ་དྲན་གསོ་བྱེད་ཡ་དང་རྗེས་དྲན་བྱེད་ས་ཡང་གཅིག་ཁོ་རང་ངོ་མ་བསྡད་མྱོང་ས་གི་ཁང་པ་དང་གྲྭ་བཟོ་མང་པོ་ཞིག་ལ་ལྟད་མོ་ལྟ་ཡ་འདུག་ད་དམིགས་བསལ་གི་ཁོ་རང་གི་ངོ་མ་བསྡད་མྱོང་པའི་ཁང་པ་ཆུང་ཆུང་ཁང་མིག་ཆུང་ཆུང་ཞིག་གི་ནང་ད་རུང་ད་ཁོ་རང་གི་བརྩམས་ཆོས་མང་པོ་ཞིག

བརྩམས་སྒྲུང་འདི་གི་ད་བརྗོད་བྱ་གཙོ་བོ་དེ་གང་གི་སྐོར་ལ་བྲིས་ཡོད་ན་ནི། རེད་ད་མཁར་རྫོང་ཟེར་གོ་ནོ་འདི་གི་ད་བརྗོད་བྱ་གཙོ་བོ་འདིའི་ནང་ན་ད་མི་སྣ་མང་པོ་བཟོས་ཡོད་པའི་ནང་གི་ད་ཁོ་རང་རྩོམ་པ་པོ་དེ་མ་རེད་མི་སྣ་གཙོ་བོ་དེ་ད་མྱིང་ང K ཟེར་དགོས་གི Joseph K ར་ཟེར་དགོས་གི་ད་ཁོ་རང་གཅིག་ས་ཆ་གི་ཚད་འཇལ་མཁན་དེ་མོ་ཟིག་རེད་ད་ཁོ་རང་ད་མཁར་རྫོང་དེ་ཡོད་ས་དུ་ཕ་ཁྲིན་ར་ཁྲིན་དེ་ནས་འོང་ན་གཅིག་གྲོང་སྡེ་ཆུང་ཆུང་ཅིག་ད་སྡེ་བ་ཅིག་ཡིན་ཡ་འདྲ་མོ། ད་སྡེ་བ་དེ་ཡང་ཅིག། ད་རི་མགོ་ཟིག་ན་ར་མ་རེད་ཡང་ཅིག་ས་ཆ་སྙོམས་པོའང་མ་ཡིན་པ། ཡང་ཅིག་དེའུ་འབུར་ཟིག་གི་སྒང་ན་ད་དེ་མོ་མཁར་རྫོང་ཟིག་ཡོད་ནོ། ད་མཁར་རྫོང་ནི་འང་གི་དེའི་ནང་ན་ད་ས་ཆ་དེ་གི་དཔོན་པོ་དང། ད་སྤྱི་ཁྱབ་ཀྱི་བཀོད་འདོམས་བྱེད་མཁན་ཚང་མ་དེའི་ནང་ང་བསྡད་དེ་ནས་ད་མང་ཚོགས་ཚང་མ་ཅིག་དེ་གི་གཤམ་དུ་ན་ད་ཐོར་བསྡད་ཡོད་ནོ། ད། གྲོང་སྡེ་འདི་ནང་གི་ཅིག་དོན་དག་ག་རེ་ཡིན་ན་ཡང་ཅིག་མཁར་རྫོང་ནི་དེ་ནང་གི་ཅིག་ལས་བྱེད་གི་རིགས་ཀྱི་ཐེ་གཏོགས་དང་ཡང་མང་ཚོགས་ཀྱི་ཅིག་བསམ་ཚུལ་དེ་ཚོ་ཡང་ཁོ་རང་ཚོས་བདག་པོ་རྒྱག་ཐུབ་ཀྱི་ཡོད་པ་ད་དེ་མོ་ཟིག་ཡིན་དགོས་ཀྱི། དེ་ལ་བརྟེན་ནས་ད་ཁོ་རང་འདིའི་ས་ཆ་གི་ཆེ་ཆུང་འཇལ་མཁན་ད K ཟེར་གོ་ནོ་ཁོ་རང་ད་དེ་ནང་ང་སླེབས་པའི་སྐབས་དེ་ལ་ད་ཡང་ཁོ་རང་ལ་དེ་སྔོན་གྱི་རེ་བ་ནང་བཞིན་མ་བྱུང་བ་ལ་བརྟེན་ནས་ད་ཁོ་རང་གི་ཤུགས་བརྒྱབ་ནས་ཅིག་མཁར་རྫོང་གི་ནང་གི་ད་དཔོན་པོ་མཐོན་པོ་དང་ཅིག་ངོ་ཐུག་ཡ་གི་ཐབས་ཤེས་འཐེན་ཡ་དང། དེ་ནས་ད་དི་གི་རིང་དི་ལ་ད་དཀའ་ངལ་མང་པོ་ཅིག་འཕྲད་ཡ་དང། ཡང་ཅིག་མཁར་རྫོང་ནང་གི་ཅིག་འགོ་ཁྲིད་གཙོ་བོ་དི་ཚོ་གི་ལས་ཀ་བྱེད་སྟངས་ག་འདྲ་ཅིག་ཡིན་པ་དང། ཡང་དེ་བཞིན་དུ་གྲོང་སྡེ་དི་གི་ནང་གི་ཡང་ཅིག་མང་ཚོགས་ཀྱི་ད་མཁར་རྫོང་ནང་གི་དཔོན་པོ་དི་ཚོ་ལ་ལྟ་ཚུལ་ག་འདྲ་ཅིག་འཛིན་གི་ཡོད་པ་ད་དི་མོ་གི་སྐོར་གི་དཔེ་ཆ་ཅིག་རེད་བརྩམས་སྒྲུང་ཞིག་རེད།
ལ་སོ་ད། བརྩམས་སྒྲུང་གཅིག་འབྲི་སྤྱིར་བཏང་ད་ནང་ལ་མི་སྣ་དང། དེ་ནས་གཏམ་རྒྱུད་ཀྱི་བྱུང་རིམ་དེ་ཚོ་སྤྱིར་བཏང་ད་བརྩམས་སྒྲུང་གཅིག་གི་ངོས་ནས་ཧ་ཅང་གལ་ཆེན་པོ་ཅིག་ཆགས་པ་རེད་དེབ་འདི་ད་འདི་གི་ཡང་སྤྱིར་བཏང་གི་ཅིག་གཏམ་རྒྱུད་ཀྱི་བྱུང་རིམ་འདྲ་བོ་གང་ན་ཅིག་ཁྱད་ཆོས་འདྲ་བོ་ག་རེ་མཐོང་གི་འདུག་ཁྱེད་རང་གི་འདི་ལ། འོ་རེད། ད་གཏམ་རྒྱུད་ཀྱི་བྱུང་རིམ་དུ། ད་འདིའི་ནང་གི་དེབ་འདི་གཅིག་མགོ་ནས་བལྟས་ནས་སོང་ལ་སོ་ད་དང་པོ། ཁེ་ཟེར་གོ་ནོ་གི་མི་སྣ་འདི་ད་གྲོང་སྡེ་དེའི་ནང་སླེབས་པའི་སྐབས་དུ་ད་མཚན་མོ་མུན་ནག་གི་མཚན་མོ་ཞིག་རེད་ཡང་ང་དགུན་ཁ་གྲང་ངར་ཡོད་ནོ་གི་མཚན་མོ་ཞིག་རེད་ད་མཚན་མོ་ཞིག་ལ་དེའི་ནང་སླེབས་ནས་ད་དང་པོ་དེ་ན་ཡོད་ནོ་གི་ད་ཆང་ཁང་ཟེར་ན་མགྲོན་ཁང་ཟེར་ན་དེ་མོ་ཞིག་གི་ནང་སླེབས་ནས་ད་དེའི་ནང་གི་ད་ཞག་སྡོད་བྱས་ནས་ཞག་སྡོད་བྱས་པའི་རིང་དེ་ལ་ཡང་དེ་ནས་ལམ་སང་ཡ་ར་ད་མཁར་རྫོང་ནང་གི་ཡང་དཔོན་རིགས་ཅིག་མ་ར་ཡོང་བཏང་ངས་ད་ཁྱོད་སུ་ཡིན་ཟེར་ནས་སྐད་ཆ་དྲིས་ད་དེ་ལྟ་ན་ཅིག

ས་གནས་ཀྱི་སྤྱི་ཁྱབ་ལ་བརྟེན་ནས་འབྲེལ་བ་བྱས་ཏེ་ས་གནས་སྤྱི་ཁྱབ་ཀྱི་བཤད་ནོ་ལྟར་ན། ད་ཁྱོད་ཅིག་ང་རང་ཚོ་ལས་ཀ་གི་ནོར་འཁྲུལ་ཟིག་གི་དབང་གིས་ཏེ་ཁྱོད་ཡི་གེ་དེ་མོ་བཏང་སོང་ཟིག་ད་ང་རང་ཚོ་འདི་ནས་ཅིག་ས་ཆ་ཅིག་འཇལ་དགོས་ནོ་གི་དགོས་པ་རྒྱུ་མཚན་གང་ར་མེད་ད་དེ་བ་གི་ཅིག་སྟབས་མ་ལེགས་པ་ཟིག་བྱས་ནས་ཁྱོད་ཡི་གེ་དེ་མོ་ཟིག་བཏང་སོང་ཟིག་ཡིན་ན་ར་ཡང་ཅིག་དེ་ཡང་ཅིག་སུ་གཅིག་ལ་ར་ནོར་འཁྲུལ་མེད་གང་ར་མེད་ད་ཅིག་འགན་དུ་ཅིག་ར་སྐྱོན་ཆ་མེད་ནོ་ཅིག་དེ་ནས་དེ་མོ་ཟིག་བཏང་ད་ངས་ད་ཁོ་རང་ས་ཆ་དེ་ནས་བསྡད་ཆོག་ན་མི་ཆོག་ད་དེ་གི་རྩོད་པ་བྱུང་མཐའ་མ་དེ་ལ་ཅིག་གྲོང་ཁྱེར་གྱི་སྤྱི་ཁྱབ་གིས་ཁོ་རང་ལ་ཡང། ས་གནས་ཀྱི་སློབ་གྲྭ་ཟིག་གི་ནང་གི་ད་གཙང་སྦྲ་བྱེད་མཁན་གྱི་དེ་མོ་ལས་ཀ་ཟིག་བྱིན་ནོ་གི་ད། བརྒྱུད་རིམ་དེ་གི་རིང་ལ་ད་ཡང་ཁོ་རང་གི་ཐབས་ཤེས་སྣ་ཚོགས་བེད་སྤྱོད་བཏང་ནས་ད་མཁར་རྫོང་ནང་གི་འགོ་ཁྲིད་ད་བློན་ཆེན་རིམ་པ་འགོ་ཁྲིད་ཟིག་ཡོད་ནོ་ཁེ་ལེམ་ཟེར་ནོ་གི་དེ་ངོ་ཐུག་གི་ད་ཡིན་ད་མིན་ད་ང་ཅིག་དེ་ངོ་མ་ཚུར་སྐད་བཏང་ནོ་གི་ལས་ཀ་དེ་བཞིན་དུ་ང་ལས་ཀ་དེ་བྱ་གི་འཇུག་བ་ཚིག་གཅེས་པོ་གི་ད་ཧུར་བརྩོན་བྱེད་ནོ་ཡང་ན་ཨུ་ཚུགས་རྒྱབ་ནོ་གི་ད་གོ་རིམ་དེ་གི་ནང་གི་སྒྲུང་དེ་རེད་འདུག། ལགས་སོ་ད་ཁྱེད་རང་གི་གསུངས་པ་ནང་བཞིན་ད་ད་བརྩམས་སྒྲུང་གི་ནང་གི་མི་སྣ་གཙོ་བོ་ཁེ་ཟེར་དེ་གི་ད་སྤྱིར་བཏང་མཁར་རྫོང་གི་ནང་ཡར་འགྲོ་ཡ་དང་ཁོ་རང་དེ་ལ་འབྲེལ་བ་བྱེད་ཡ་གི་ཆེད་དུ་ཨ་ནི་འཐབ་རྩོད་བྱེད་ཡ་གི་ད་དེ་འདྲའི་གི་སྒྲུང་གཅིག་རེད་ཟེར་གི་འདུག་ཨ་ནི་དེབ་འདི་ད་སྒྲུང་འདི་ད་ལྟ་བར་དུ་འདི་གི་ཅིག་ད། འཛམ་གླིང་གི་སྤྱིར་བཏང་རྩོམ་རིག་གི་སྒང་ཟེར་དགོས་རེད། འདི་ཤུགས་རྐྱེན་འདྲ་བོ་ཆེན་པོ་ཐེབས་ཡོད་ན་ད་འདི་ད་ལྟ་ཅིག་ཁོ་བརྩམས་ཆོས་ངོས་ནས་འདི་ལ་གདེང་འཇོག་འདྲ་བོ་ག་འདྲ་བོ་བྱ་གི་ཡོད་ན། རེད་ད་དཀོན་མཆོག་ལགས་ད་བརྩམས་ཆོས་འདི་ཅིག་གདེང་འཇོག་གི་ཆ་ནས་བཤད་རྒྱུ་ན་ད་ཁོ་རང་གི་རྩོམ་རྒྱུ་གི་དུས་ཚོད་ཟེར་ན་འདྲ་གི་ད་བརྩམས་སྒྲུང་འདི་དཔར་སྐྲུན་བྱེད་རྒྱུ་གི་ལོ་ཚོད་ད་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དྲུག་གི་ལོ་རེད་འདུག་ད་དུས་སྐབས་དེ་ད་ཐང་དུ་ངོ

ད་རྒན་མོ་ཟེར་ན་འདྲ་གི་བདག་མོ་དེ་ལ་སྐད་ཆ་བཤད་གི་ཡོད་པ་དང་དེའི་སྐད་ཆ་བཤད་གི་ནང་དོན་དེ་ཡང་ད་ཅིག་ཆང་ཁང་གི་བདག་མོ་དེ་གི་ད་ཁོ་རང་ལ་ཅིག་གོན་རྒྱུ་ད་རིགས་མང་ང་ཡོད་སོ་ཡང་ཅིག་ངོམ་ན་ཆོག་ནོ་གི་གོན་རྒྱུ་པས་ཅིག་ཁང་པ་འདི་ནང་མ་བྱེད་ལ་སྒང་གི་ཁང་པ་ནང་བསྡུས་ཡོད་སོ་ཡང་དེ་གི་སྐོར་བཤད་གི་ཡོད་པ་དང་དེ་བཞིན་དུ་ཆང་ཁང་དེ་གི་ནང་ན་ཅིག་ཆང་བཙོང་མཁན་གི་ཆང་མ་དེ་ཚོ་ཡང་ད་ཉིན་ནམ་གཉིས་ཀ་གོན་རྒྱུ་ཅིག་མ་གཏོགས་གོན་རྒྱུ་མེད་ནོ་ད་དེ་མོ་ཟིག་བྱེད་དགོས་ནུ་གི་མཚམས་འདི་ནི་གི་མཚམས་ཆད་ལགས་གི་འདི་གི་སྟབས་ཀི་ཡང་ཅིག། དེབ་འདི་གི་མཐའ་མཇུག་གི་མཇུག་སྡོམ་ད་ཆི་མོ་ཟིག་རེད་ན་ཡང་ཅིག་བཤད་མི་ཐུབ་ནུ་ད་དེབ་དེ་མོ་ཟིག་ཆགས་བསྡད་ནི། ཨོ་ལགས་སོ་ད་ནི་ད་ཡ་སྤྱིར་བཏང་བརྩམས་སྒྲུང་ཅིག་ཡིན་ན་ཁོ་རང་གི་ཅིག་རྩོམ་རིག་སྒྱུ་རྩལ་གི་ཆ་དེ་ད་ཅིག་གི་ད་བརྩམས་སྒྲུང་ཅིག་གི་སྐད་ཆ་ཟེར་དགོས་རེད་ད་དེ་འབྲི་སྟངས་གི་ངོས་ནས་ད་ཁྱེད་རང་གི་གསུང་ན་ད་ད་ཐོག་མ་དེ་འདི

དེའི་སྐབས་ཀྱི་ད་ཅིག་འབྲི་སྟངས་དང་སྐད་ཆ་བཤད་སྟངས་རེད་ཟེར་རྒྱུ་བོ་ཡང་དུ་མོ་བཙན་ཡོད་གི་ད་ཁ་ཡིག་ཁ་ཡིག་ཟེར་གྱི། ཅིག་ད་ལྟ་ཅིག་ད་དཔེ་ཆ་ཆི་ཟིག་ལྟ་གོ་ན་ར་ཚན་པ་དང་ཚན་པ་ཟི་ནི་ཡོད་ནོ་ར་ཅིག་ས་བཅད་དང་ས་བཅད་དེ་ཟི་ས་བོ་ཡོད་ནོ་ད་དེབ་འདི་ནི་ན་དུ་མོ་མ་རེད་དཔེར་ན་ཅིག་ཤོག་གྲངས་ལྔ་དྲུག་ཟ་པའི་ཡི་གེ་རྡོག་པོ་མ་ར་ལིག་གི་བཞོན་ནོ་ད་མྱི་གཉིས་ཀྱི་སྐད་ཆ་བཤད་གོ་ནི་ན་འདྲ་གི་ཡང་ཅིག་གི་སེམས་ཁམས་ཀྱི་འགྱུར་བ་མཚོན་གོ་ནི་ན་འདྲ་གི་ད། དེ་མོ་ཏག་ཏག་རེད་ད་དེར་མ་ཟད་ཡང་ཅིག་དེབ་འདི་ནང་དེ་རོ་ཚོ་ཅིག་ད་ཚང་མ་ཚང་མ་ད་མཚན་མོ་མུན་ནག་གི་ཅིག་གི་ནང་བྱུང་གོ་ནོ་ར་ཡང་ཅིག་ཧ་ཅང་གི་ཅིག་གྲང་ངར་ཆེ་ནོ་གི་ད་དུ་མོ་ཅིག་མཚན་མོ་ཅིག་ལ་བྱུང་གོ་ནོ་དོན་དག་ནི་ད་གི་ཅིག་མགོ་ནས་མཇུག་བར་ད་ཅིག་དེབ་འདི་ལ་ཅིག་ཀློག་ཡོད་སོང་ན་ཨོ་ཅིག་ད་ཅིག་ཡ་མཚན་གི་ཅིག་ངལ་གསོ་རྒྱག་གོ་ནོ་སྣང་བ་འདྲ་མོ་ད་མེད་ལ་ཟེར་གོ་ནོ་ར་ད་ཅིག་ད་དཔེ་འཇོག་ན་འདི་ནང་གི་དེབ་འདི་ནང་བྲིས་ཡོད་ནོ་ད་མཁར་རྫོང་ནང་གི་ལས་བྱེད་དེ་ཚོ་ལས་ཀ་བྱ་སྟངས་ཡིན་ན་ར་འདྲ་གི་ཅི་མྱི་ཟིག་ག་ཐུག་གོ་རྒྱུ་ཡིན་ན་ར་ད་ནི་མོ་ཡ་ར་སྐད་བཏང་བཏང་ཡང་དེ་ཐུག་གོ་ནོ་ཡང་སྐད་བཏང་དེ་ཐུག་གོ་ར་ཙང་མྱི་ད་དང་ཐད་ཀར་ད་མཁར་ད་ངོ་ཐུག་མ་ཐུབ་པ་ཅི་འདྲ་དང་ངའི་དཔེ་འཇོག་ན་འདི་ཡི་ནང་གི་མི་སྣ་ཚོ་ཁ་ལེམ་ཟེར་གོ་ནོ་ད་གི་ད་དྲུང་ཡིག་ཅིག་དང་ཐུག་གི་ཡོད་ད་དེ་ལ་ཅིང་དེབ་འདི་ནང་ཆི་རེད་ཟེར་ན་ད་ཁོ་རང་ཉུང་མཐར་ཡང་དྲུང་ཡིག་གཉིས་ཡོད་དགོས་གི་ཡང་དྲུང་ཡིག་དེ་ཚོ་ཡང་མཚམས་མཚམས་མ་མ་ར་གྲོང་གསེབ་གི་ནང་ང་ཡོང་ང་ཡང་ཅིག་གྲོང་གསེབ་གི་མི་སྣ་དང་ངོ་ཐུག་གོ་མྱི་ཟེར་གོ་ར་ཚོ་ཡང

དེ་གི་སྐོར་གི་ད་བརྗོད་བྱ་ད་གཙོ་བོ་རེད་ནས་བརྗོད་གོ་ནོ་ར་ཡོད་གི། ཡང་ཁ་ཡིག་གི་ཡང་ད་དཔེ་ཆ་འདི་གི་ནང་དོན་ད་ཅིག་ཆོས་ལུགས་དང་འབྲེལ་བ་ཡོད་གི་ཟེར་རྒྱུ་བོ་ཡོད་གི། ད་ཆོས་ལུགས་དང་འབྲེལ་བ་ཡོད་གི་ནི་དཔེར་ན་ཅིག་མི་སྣ་གཙོ་བོ་གི་མིང་དང་ད་ཅིག་ཡང་དེ་མ་ཡིན་པའི་ཡང་ཅིག་ལུང་འདྲེན་གྱི་ཡ་དེ་ལ་བལྟས་ན་ཡང་ཅིག་ཡེ་ཤུའི་ཆོས་ལུགས་གི་དེ་ལ་སྦྱར་ཡོད་ནོ་གི། དེའི་སྐོར་ནས་ཡང་སྐད་ཆ་བཤད་མཁན་ཅིག་ཡོད་གི།

རེད་རེད། ད་ད་ཁཱ་ཧྥི་ཀཱ་ཁོ་རང་དེའི་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་གསུམ་གི་ལོ་ད་དེའི་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་གི་ད་ལྟ་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་གི་རྒྱལ་ས་ད་ཕུ་ར་གི་ནང་དེ་ནང་དུ་སྐྱེས་ཟིག་ད་ད་རུང་ད་ས་ཆ་གྲོང་ཁྱེར་ཕུ་ར་གི་ནང་སོང་ན་ཁོ་རང་སྐྱེས་ས་རེད་ནི་ས་ཆ་དེ་ནི་ད་ཁང་ཐོག་ཆེན་པོ་བཞེངས་ཞོག་གི་ར་ཁང་ཐོག་དེ་གི་སྒོ་ཁ་དེ་ན་ཡང་ཁཱ་ཧྥི་ཀཱ་གི་ཅིག་ད་ཅིག་བརྙན་འདྲ་མོ་ཅིག་འབུར་མ་ཟིག་དེ་མོ་ཟིག་བྱས་བཏང་ངས་དེ་ན་རྟགས་བརྒྱབ་ཞོག་གི་དེ་ནས་ཡང་ད་ཁོ་རང་ཆིག་སྟོང་དགུ་བརྒྱ་ད་དྲུག་གི་ལོ་དེ་ལ་ཅིག་ཁྲིམས་སྒྲིག་གི་ཐད་ནས་འབུམ་རམས་པ་ཐོན་ནོ་དེ་མོ་ཟིག་རེད་དེ་གི་གཞུག་ནས་ད་ཁོ་གི་དཔེ་ཆ་ད་སྒྲུང་འདྲ་མོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་བཅུ་གཉིས་གི་ལོ་དེ་མང་ང་བྲིས་ཡོད་གི་དེ་ནང་གི་ད་དཔེར་ན་ཆིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོ་དེ་ལ་ད་དེབ་ཅིག་བྲིས་ནོ་དེ་བཟོ་ཅིག་ཤོག་གྲངས་ཉིས་བརྒྱ་ར་བདུན་ཅུ་ལྷག་ཡོད་པར་བཤད་ཡོད་གི་ར་ཞག་མ་ཅིག་གི་ནང་ང་བྲིས་བཞག་ནོ་དེ་མོ་གི་བཤད་ཀྱི་ཡོད་དེ་ཡོད་གི་ད་ཆིག་སྟོང་གི་བརྒྱ་ཅིག་གཉིས་གི།

ད་དེབ་འདི་ཚུན་ཡིན་ན་དེབ་འདི་ད་མྱིང་དེ་ཅིག་མཁར་རྫོང་ཟེར་ནས་བསྒྱུར་དགོས་ནོ་རྒྱུ་མཚན་གཅིག་ཡང་འདི་ཟེར་དགོས་གི། ད་གྲོང་ཁྱེར་བྷོ་ར་གི་ནང་ན་སྔོན་མ་ཁོ་རང་བསྡད་མྱོང་ས་གི་ཁང་མིག་ཆུང་ཆུང་ཅིག་ཡོད་གི་ད་ལྟ་དེ་འགྲེམས་སྟོན་ཁང་རེད་ཁང་མིག་ཡོད་ས་དེ་ཡང་བྷོ་ར་གི་མཁར་རྫོང་ཟེར་དགོས་ནོ་གི་དེའི་ཤུ་ཏག་ཏག་པོ་ན་ཡོད་གི་ད་ཁྱེད་ཀྱིས་དེ་རུ་གྲོང་ཁྱེར་བྷོ་ར་གི་ནང་ན་ཡང་མཁར་རྫོང། ད་རྙིང་པ་མང་པོ་ཞིག་ཡོད་པ་དང་ད་ལྟ་འགྲེམས་སྟོན་ཁང་ཆེན་པོར་བཏབ་སྐབས་ཡང་ཁོ་རང་གིས་དངོས་སུ་མཐོང་གི་ཡོད་ནོ་གི་མཁར་རྫོང་དེ་དུས་ཀྱི་མཁར་རྫོང་དེ་དང་ད་ཁོ་རང་གིས་བརྩམས་སྒྲུང་གི་ནང་གི་མཁར་རྫོང་ཚང་མ་ཡང་གཅིག་དེ་ཟིག་ཅེས་དྲིལ་བསྒྲིགས་བཏང་ནས་ད་ཁོས་བརྩམས་སྒྲུང་ཟིག་ཆགས་བསྡད་ཡོད་གི་ཟེར་ནས་ད་ཁོས་ཁོའི་ཧོ་ཅག་དེ་ཅིག་ག་རེ་བཤད་རྒྱུ་རྒྱག་མཁན་མང་བོ་ཟིག་གིས་ད་ཆིག་སྟོང་དགུ་བརྒྱ་བཅོ་ལྔ་ཟིག་ནས་མ་གི་ད་ཁོ་རང་གི་རྩོམ་འདི་ཟིག་ཅིག་སྐད་གྲགས་ཆགས་ནོ་ར། ཡིན་ན་ར་ད་ལྟ་ང་རང་ཚོ་གཉིས་ཀྱིས་བཤད་དགོས་ནོ་གི་ད་དེབ་འདི་མཁར་རྫོང་ཟེར་དགོས་ནོ་གི་དེབ་འདི་ཁོ་རང་ད་གྲོངས་སོང་ནུ་གི་གཞུག་ནས་ད་གཞི་ནས་ད་དཔར་སྐྲུན་བྱས་ཟིག་ད་ཁོ་རང་གི་དཔར་སྐྲུན་བྱེད་མ་ཐུབ་ནུ་དེ་མང་ང་ཟིག་ཡོད་གི་ར་ཡིན་ན་ར་ཁོ་རང་ད་སྐབས་དེ་ཅིག་ད་གྲོང་ཁྱེར་ཕོར་བ་གི་དེ་ནང་ན་ད་སྔོན་ཆད་ཡིན་རྒྱུ་ན་ད་འཇར་མན་གི་སྐད་རྒྱག་མཁན་གི་ད་མྱི་དེ་ཚོ་ཅིག་སྤྱི་ཚོགས་གི་ནང་གི་གནས་རིམ་མཐོན་པོ་དང་ཕྱུག་པོ་ཡིན་པ་ཅང་ཅང་ཟིག་རེད་ཡིན་ན་ར་ད་ཆིག་སྟོང་དགུ་བརྒྱ་གི་ནང་དུ་སླེབས་པའི་སྐབས་དེ་ལ་ད་ཆེ་གི་སྐད་རྒྱག་མཁན་དེ་ཚོ་ཅིག་ཡ་ར་དབང་ཚད་དེ་ཡ་ར་ཆེར་ཟིན་ནས་འཇར་མན་གི་སྐད་རྒྱག་མཁན་དེ་ཚོ་ཅིག

ཁོ་རང་གི་ད་ལྟའི་ཁ་ཧྥི་ཁ་ཁོ་རང་གྲོངས་ཁ་དེ་ལ་ངའི་བརྩམས་ཆོས་འདི་ཚང་མ་འོག་གི་མྱེ་ལ་སྲེག་ཐོངས་མེད་ནི་བྱོས་ཐོངས་ཟེར་ན་ར་ད་གཞི་ནས་མེག་སི་བྷི་རོ་ཏི་གི་དེ་ཚང་མ་དེ་བྱེད་མ་ཐུབ་བ་ད་ཁོ་རང་གི་དེ་ཚང་མ་བདག་པོ་བརྒྱབ་བསྡད་ནས་ཁི་གི་བརྩམས་ཆོས་ཉམས་པ་དེ་མ་ཕུད་མ་ཐུབ་ནོ་མང་ང་ཟིག་ད་ཁེ་ཐག་ག་ཕུད་བཏང་ཟིག་དཔར་སྐྲུན་བྱས་བཏང་དེ་མོ་དེབ་ཟིག་རེད། ལགས་སོ་རྒན་ལགས་ད་ང་གཉིས་དུས་ཚོད་དབང་གིས་དེ་རིང་གི་ལེ་ཚན་འདི་ནས་མཚམས་འཇོག་དགོས་གི་བསྟན་དེ་ཨ་ནི་དེ་རིང་རྒན་ལགས་ང་དང་མཉམ་དུ་ཨ་ནི་རྩོམ་པ་པོ་མིང་གྲགས་ཅན་ཁ་ཧྥི་ཁ་ལགས་ཀྱིས་བརྩམས་པའི་ཨ་ནི་མཁར་རྫོང་ཅེས་པའི་བརྩམས་སྒྲུང་གི་དཔེ་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། ལགས་སོ་མཁན་ཚོ་ལ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་པད་མ་རྡོ་རྗེ་ལགས་ཡིན་རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར